རྡོ་རྗེ་རྒྱ་གྲམ་དང་ཨ་ནི་གཡུང་དྲུང་གཉིས་སྐད་དོད་གཅིག་པ་ཡིན་གསུངས་པར་ད་གང་བྱེད། ཨོ་དེ་ཡིན་ཙང་རྡོ་རྗེ་རྒྱ་གྲམ་བགོམས་ན་འགྲིག་གི་ཡོད་མ་རེད། རེད་པ་ད། ཨ་ནི་དེའི་ཚབ་དེ་ལ་གཡུང་དྲུང་གི་རི་མོ་བཅའ་དགོས་རེད། ད་སྒྲུབ་པ་བརྟན་པོ་གཡུང་དྲུང་ཟེར་ཡ་དེ་མི་འགྱུར་ཡོད། ཨོ་ད་བརྟན་པོ། ད་ཚད་མ་གཅིག་རེད་གཡུང་དྲུང་ཟེར་ཡ་དེ།

དེ་ནས་རྩྭ་དུར་བ་དང། ཀུ་ཤ་མ་འཁྲུགས་པ་རྩེ་མོ་མདུན་དུ་བལྟས་ནས་བཏིང། ད་རྩྭ་དུར་བ་དང་ཀུ་ཤ་གཉིས་རྩེ་མོ་འདུག་སྤྲད་ནས། ད་རྩྭ་དུར་བ་དཀོན་པོ་ཀུ་ཤ་དཀོན་པོ་རེད་པ་ན་བོད་ལ་གཅིག་དང་གཉིས་རག་པ་ཡིན་ན་ཁོ་གཉིས་རྩེ་འདུག་སྟེང་མདུན་འདི་ལ་བསྟན་འདུག་བཞག་རྒྱུ་རེད། ད་ཀུ་ཤ་མང་ཡོད་ན་འདུག་བཀྲམ་བཞག་ན་ཡང་འགྲིག་རེད། ཀུ་ཤའི་གདན། རེད་པ་དང། ཀུ་ཤ་སྐམ་པོ་རློན་པར་བྱས་ན་རུལ་འགྲོ་བ་རེད་པ་དང་སྐམ་པོ་རྩེ་དེ་ནང་ལོགས་བསྟན་ཨ་ནི་རྩ་བ་དེ་ཕྱི་ལོགས་བསྟན་ཀུ་ཤ་འོ་དེ་རེད། ད་དེ་ཡིས་དེ་ནས་དོན་དག་གསང་སྔགས་ཀྱི་སྐབས་སུ་རླུང་ཐམས་ཅད་རྩ་དབུ་མའི་ནང་དུ་ཡར་བསྡུ་ཡག་གི་རྟེན་འབྲེལ་དེ་རྟེན་འབྲེལ་གྱི་ཆ་ག་ཡོག་རེད་རླུང་གང་ག་རྩ་དབུ་མའི་ནང་ལ་རྩ་དབུ་མའི་ནང་ལ་རླུང་བསྡུས་མ་ཐུབ་ན་ཨ་ནི་ལས་རླུང་བྱས་ནས་འཁོར་བ་ལ་འཁོར་ཡག་གི་རླུང་དེ་རེད་པ་ད་ལྟ་ང་ཚོས་རོ་རྐྱང་གཉིས་ཀྱི་ནང་གི་རླུང་གི་བེད་སྤྱོད་བྱས་ནས་ད་དེའི་གི་རླུང་དེ་གི་རྣམ་རྟོག་གི་བཞོན་པ་བྱས་ནས་ཨ་ནི་འཁོར་བ་ལ་འཁོར་བསྡད་ཀྱི་ཡོད་རེད། ད་དབུ་མའི་ནང་ལ་ཡར་བསྡུ་ཐུབ་པ་ཡིན་ན་འཁོར་བ་ལས་གྲོལ་འགྲོ་གི་ཡོད་རེད། ད་དེའི་གི་རྟེན་འབྲེལ་དེ་རེད་གནད་འགག་ཆེན་པོ་འདུག་རྩྭ་དུར་བ་དང་ཀུ་ཤ་མ་འཁྲུགས་པ་རྩེ་མོ་མདུན་དུ་བསྟན་ནས་བཏིང། དེ་ཡང་སྟོན་པ་རྩྭ་ཡི་སྟེང་དུ་མངོན་པར་སངས་རྒྱས་པའི་རྣམ་ཐར་དང་དུར་བས་ཚེ་ནི་སྤེལ་བར་བྱས་པ་སྟེ་ཞེས་དུར་བ་གདན་དུ་བྱས་ནས་ཚེ་འཕེལ་བ་དང།

གདིང་ས། ལུས་འདུག་ལུགས་བརྒྱད་དམ་ཞེས་པའི་དོན་འདུག་ལུགས་བརྒྱད་ནི་རྣམ་སྣང་ཆོས་བདུན་ལྡན་གྱི་སྟེང་དུ། ལུས་རྣམ་སྣང་གི་ཆོས་བདུན་ཡོད་རེད་པ་ན་དེའི་སྒང་དེ་ལ་དེ་ནི་དབུགས་བགྲང་བ་བསྣན་ན། ཨ་ནི། བརྒྱད་རེད། བརྒྱད་ཡིན། རྒྱལ་བ་དབེན་ས་པ། བློ་བཟང་དོན་གྲུབ་ནི། ད་པཎ་ཆེན་སྐུ་འཕྲེང་རེད་པ། ཀུན་གཟིགས་པཎ་ཆེན་སྐུ་འཕྲེང་གསུམ་པ་ཡིན། འདི་ཉིད་གཙང་གཡས་རུ་བདེ་རྒྱས། བྱེ་མ་གླིང་གི་གཙུག་ལག་ཁང་དང་འདབ་ཆགས་པ་ན་གཙང་པོ་འབབ་པའི་འགྲམ་ལྷ་ཁུད་ཀྱི་ཕུ་དབེན་ས་ཞེས་པར། བསོད་ནམས་ཕྱོགས་ཀྱི་གླང་པོ་དང་རུས་གཅིག་པའི་ཡབ་བསོད་ནམས་རྡོ་རྗེ་དང་ཡུམ་དཔལ་འཛོམས་སྐྱིད་ཅེས་པ་གཉིས་ཀྱི་སྲས་སུ་རབ་བྱུང་བརྒྱད་པའི་ཤིང་གླང་སྤྱི་ལོ་གཅིག་སྟོང་ལྔ་བརྒྱ་བཅུ་མེད་ལྔ་ལོའི་བོད་ཟླ་དང་པོའི་ཚེས་བཞི་ཉིན་སྐུ་བལྟམས། དགུང་ལོ་བཅུ་བདུན་ནས་བཞི་བཅུ་ཞེ་གཉིས་ཀྱི་བར་དུ་བྲག་སྐྱ་རྡོ་རྗེ་ཕོ་བྲང། ད་ནི་རེད། དེ་ནས་དབེན་གནས་རེད། དེ་ནས་དབེན་དམར་སྟག་གཟིག་གླང་བརླན་ཆེན། དེ་ནས་གྲོ་བྲག་ཁྱད་པར་པ་སྣམ་ཇོ་མོ་ལྷ་རི་ལ་སོགས་པའི། ད་ལུང་པ་གནས་ཀྱི་མིང་འདྲ་པོ་རེད་དོ། ཇོ་མོ་ལྷ་རི་ལ་སོགས་པའི་རི་ཁྲོད་རྣམས་སུ་སྒྲུབ་པ་སྙིང་པོར་མཛད་དེ་སངས། གང་ཅིག་དགུང་ལོ་བཅུ་བདུན་ནས་བཞི་བཅུ་ཞེ་གཉིས་བར་ལ་དཔེ་སྒྲུབ་པ་མཛད་ནས། མཛད་དེ། གོ་འཕང། ཇི་ལྟ་བུ་བརྙེས་པ་ཡང་ས་སྒྲུབ་པ་མཛད་ནས་གྲུབ་པའི་འབྲས་བུ་དེ་ལ་ག་འདྲ་ཅིག་རྟོགས་པ་བརྙེས་པ་རེད་ཟེར་ན་ཉིད་ཀྱི་གསུང་ལས། གངས་ཅན་ལྗོངས་ཀྱི་སྐལ་ལྡན་མཆོག་བློ་བཟང་དོན་གྲུབ་ཅེས་པས་ཀྱང། ལམ་མཆོག་འདི་ཉིད་ཉམས་བླངས་པས་ཚེ་འདི་ཉིད་ལ་སངས་རྒྱས་ཐོབ་ང་སངས་རྒྱས་ཐོབ་པ་ཡིན་གསུང་བ་རེད་སངས་རྒྱས་སོང་གསུང་བ་རེད། ཚེ་འདི་ཉིད་ལ་སངས་རྒྱས་ཐོབ་ཅེས་གསུངས་ཏེ་བསམ་གྱིས་མི་ཁྱབ་པའི་རྣམ་ཐར་རོ། དགུང་ལོ་དྲུག་ཅུ་རེ་གཅིག་ལ་འོངས་ཏེ་འདི་ནས་དགུང་ལོ་དྲུག་ཅུ་རེ་གཅིག་ལ་ཕེབས་པར་རབ་བྱུང་དགུ་པའི་མེ་སྟག། སྤྱི་ལོ་གཅིག་སྟོང་ལྔ་བརྒྱ་དྲུག་ཅུ་རེ་ལྔ་ལོའི་བོད་ཟླ་གཉིས་པའི་ཚེས་ཉེར་གསུམ་ཉིན་དབེན་ས་ཆོས་ཀྱི་ཕོ་བྲང་དུ་སྐུ་གཤེགས་པའི་ཚུལ་མཛད་དོ། དེ་ནས་རྒྱལ་བ་དབེན་ས་པ་ཞུ་བ་འདི་ད་དེ་གིས་སོང་སྟེ། རྣམ་སྣང་གི་ཆོས་བདུན་དེ་ག་འདྲ་རེད་ཟེར་ན་དབེན་ས་པས། རྐང་པ་ལག་པ་སྐེད་པ་གསུམ། སོ་མཆུ་ལྕེ་རྣམས་བསྡོམས་པས་བཞི། མགོ་མིག་ཕྲག་པ་དབུགས་དང་བཞི། རྣམ་པར་སྣང་མཛད་ཆོས་བརྒྱད་ཡིན་ཞེས་གསུངས་པ་ལྟར།

འདི་ལ་སྔགས་ཀྱི་རྫོགས་རིམ་བསྒོམ་པའི་སྐབས་ལྟ་བུ་མ་གཏོགས། འདིར་ནི་སེམས་སྐྱིལ་དང་ཕྱེད་སྐྱིལ་ལྟ་བུས་ཆོག། རེད་པ་དང། སེམས་དཔའི་སྐྱིལ་ཀྲུང་འདྲ་པོ་དང་སྐྱིལ་ཀྲུང་ཕྱེད་པ་ལྟ་བུ་བྱས་ན་ཡང་འགྲིག་གི་རེད། འོག་དང་སེམས་ཅན་དང། རེ་བ་དང། ཨ་ནི་སྐྱིལ་ཀྲུང་ཕྱེད་པ་ལྟ་བུའི་ཕྱོགས། རྐང་པ་སྙིང་ག་ཚུམ། བསྐུམ། དེ་ཐུབ་ཀྱི་མི་འདུག་ན་གཅིག་ཏོག་ཙམ་ཕར་བརྐྱངས་རེད་པ་དང། ཞེ་དྲག་ཏུ་ཕར་བརྐྱངས་བྱས་ན་འགྲིག་གི་མ་རེད་པ། ཏོག་ཙམ་ཕར་བརྐྱངས་ནས་སེམས་སྐྱིལ། བྱུང་ན་གཉིས་ཀ་ཚུར་བསྐུམ་བྱ་ཡག་གི་དེ་ནི་ཕྱེད་སྐྱིལ་ཀྲུང་དེ་རེད། ཕྱེད་སྐྱིལ་ལྟ་བུས་ཆོག། ལག་པ་གཉིས་མཉམ་གཞག་གིས། ཕྱག་གཡས་པ་སྟེང་བྱས། ལག་པ་གཡས་པ་དེ་སྟེང་བྱས། གཡོན་པ་དེ་འོག་ལ་བྱས་ནས་དེ་ནི་མཉམ་གཞག་བྱས། མཐེ་བོ་གཉིས་རྩེ། མཐེ་བོ་གཉིས་རྩེ་སྦྱར།

དོང་ཙེ་བརྩེགས་པ། རོ་དང། དོང་ཙེ་ཡར་བརྩེགས་བྱ་དོང་ཙེ་ཟེར་ན་དངུལ་ཡོད་རོ། དངུལ། དངུལ་གོར་མོ། ཡར་གཅིག་སྒང་གཅིག་ཡར་བརྩེགས་བྱས་པ་ན་འདྲ་ཅིག་འདི་གི་སྐེད་པའི། འདི་ཡོད་ར་ཚིགས་དེ་ཚོ། བས་བསྲང་བྱ་ཡ་དྲང་པོ་བྱས་ན་འོ་ད་དོང་ཙེ་བརྩེགས་པ་ན་འདྲ་ཅིག་ཡོད་རེད་ཚིགས་གཅིག་སྒང་གཅིག་ཀྱོག་ཀྱོག་མིན་པ། དོང་ཙེ་བརྩེགས་པ་ལྟར་ཐད་ཀར་འོང་བར་བྱ། ལུས་དྲང་ན་ཐང་གའི་ཞུ་བས་དེ་རེ་རྩ་འདྲོངས་ཤིང་དེ་ལ་རྒྱུ་བའི་རླུང་འདྲོངས་དེས་སེམས་ལས་སུ་རུང་བ་གསུངས།

ལྕེ་རྩེ་ཡ་རྐན་ལ་སྦྱར་ན་ཁ་མི་སྐོམ་པ་དང། ཨ་ནི་ལྕེ་གི་རྩེ་དེ་ཡ་རྐན་དེ་ལ་ཐུག་ཙམ་བྱེད། ཨ་ཐུག་ཙམ་བྱས་ན། ཨ་ནི་ཕ་གིའི་ཁ་མ་སྐོམ་ཡག་འདྲ་པོ་དང་མིད་པ་མི་ཚ་ཡག་འདྲ་པོ་དང་འདྲ་པོ་དང་དེ་མེད་ན་ཁ་ནང་ལ་རླུང་ཡར་མར་ཕྱིན་ནས་ཁ་ཐུག་རླུང་བབས་རླུང་ཁ་ཐུག་ཁོ་རང་ཕྱིན་ནས་མིད་པ་ལ་ཡར་ཁ་ཐུག་ཁོ་རང་ཤུགས་ཆེན་པོ་ཕྱིན་ཡོང་དུས་མིད་པ་སྐམ་པོ་ཆགས།

རྒྱུན་རིང་པོ་པའི་སྒོམ་པའི་མ་ཡེངས་པ་གཅིག་བརྒྱབ་ཡོང་དུས་ཁ་ནི་མ་ཁ་ཆུ་ཚགས་ཁ་ཆུ་ཚགས་ནི་ཏིག་ཀ་ལ་འབུག་གོ། འབུག་གིས་སོ་བརྒྱབ། རྨ་བྱས། དེ་འདྲའི་བྱེད་པ་ཡོང་དགོས། དེ་ཡིན་དུས་དེ་མི་ཡོང་ག་ཆེད་དུ་ལྕེ་བསྲེགས་ཏེ་རྐན་ལ་སྦྱར། ཏིག་གིས་ཁ་ཆུ་ཚགས་ཀྱི་མེ་མ་འདྲ། ཁ་ཆུ་མེ་འཛག་པ་སོགས་ཀྱི་གནད་ཡོད། མགོ་བོ་མགྲིན་པའི་དབུས་རྡུལ་སྣོད་མཚམས་ཅུང་ཟད་འགུག། སོ་སོ་སྒོ་དེ་བེད་སྤྱད་བྱེད་བཏགས་པ་བརྗེ་བྱེད་མ་བྱས་པ་བྱས། རེ་བ་དང། ཨ་མདོག་སོགས་འགུག་ཚར་རྗེས་དེ་སོ་སོའི་རྡུལ་འོག་ཏུ་དབང་རྡུལ་ཡོང་རེ་བ་དང་སྐད།

མཐོ་གང་ཙམ་ཅིག་གི་ཚོད་འདྲ་པོ་ཅིག་ལ་མ་ནི་མིག་གིས་བལྟས་ནས། མིག་རྦད་བཙུམ་བཞག་རྒྱུ་ཡོད་མ་རེད་སྒོམ་བརྒྱབ་པའི་སྒང་ལ། བཙུམ་ན། ཧོབ་ཏེ་ཁ་ལ་བཙུམ་ནས་བསམ་བློ་བཏང་ན་གསལ་པོ་ཡོད་པའི་བཟོ་འདྲ་ཅིག་ཆགས་ཀྱི་རེད་དང་པོ་གསལ་བ་འདྲ་པོ་ཅིག། ག་རེ་ཟེར་གཞན་དག་གི་ཟ་རི་ཟི་རི་མཐོང་ཡག་ཡོད་མ་རེད་པ། དེ་ན་ན། རེད་དེ་དེའི་གཞུག་གུ། མ་གསལ་བ་འདུག་འདུག་བ་ཆགས་ཀྱི་ཡོད་རེད། མྱོང་བ་ཐོན་ཡོང་དུས།

བསྡད་ན་ཡག་པོ་ཡོད་རེད། མིག་འདི་འདྲས་འདུག་སེ་བལྟས་བསྡད་ན་མི་ལེན་བའི་མི་གཅིག་གིས་མཐོང་བ་ཡིན་ན་ཧོབ་ཏེ་ཁ་ལ་ཞེད་སྣང་ལངས་དགོས་ཡག་རེད་བྱས་རེད་བ་ད། ཨོ་འདི་ག་རེ་རེད་འདི་ཤག་བསམ་མིག་ཕབ་ནས་བྱས་ནས་དེ་འགྲིག་གི་བཟོ་རེད་བསྡད་ནས་རེད་ད་གང་བྱས་འདུག་སེ་བསྡད་ན་ཡག་པོ་ཡོད་རེད། ལྟ་སྒོམ་དང་པོ་འགོ་བཙུགས་ཡོང་དུས་རེད་བ་ད་ལྟ་སྒོམ་བརྟན་པོ་ཆགས་སོང་ན་ག་འདྲས་བྱས་ནས་སྒོམ་ཡག་རེད་མར་ཉལ་ནས་སྒོམ་ཡག་ཡོད་རེད་འགྲོ་ནས་སྒོམ་ཡག་རེད་མིག་ཡར་གདངས་ནས་སྒོམ་ཡག་རེད་བཙུམ་ནས་སྒོམ་ཡག་ཡོད་རེད་ཁྱད་པར་ག་ཡོད་མ་རེད་མཁྱེན་སོང་ཨ། ད་དང་པོ་དང་པོ་འགོ་བཙུགས་ཡོང་དུས་སྦྱང་དུས་སྒང་ལ་མིག་འདུག་སེ་སྦྱང་དགོས་རེད། སྣ་གཤོག་གཉིས་ཡིན་ན་སྣ་གཤོག་ཁོ་རང་ཨུ་ཚུགས་བྱས་ནས་མཐོང་ལ་མ་མཐོང་ལ་བྱེད་དགོས་མ་རེད། དེ་བྱས་ན་མིག་རྡོག་ན་ཡོང་གི་རེད། ཁོ་འཁྲིས་དེ་རེད་བ་ད། ཁོ་རང་རང་མཐོང་ལ་མ་མཐོང་ལ་བྱས། ད་མདོ་སྣ་ཆུང་ཆུང་ཡིན་ན་དེ་ནི་མ་མཐོང་བྱས་རེད་བ་ད། སྣ་མདོ་ཆེན་པོ་ཡིན་ན་ད་ཁོ་མཐོང་ཆོག་ཆོག་རེད་བྱས་རེད་བ་ད། ཁོ་སྣ་སྒོམ་པ་མ་རེད་བ། བྱས་ཙང། དེ་བྱས་ནས། མིག་སྣ་རྩེ་ལ་ཕབ་བའི་སྣ་གཤོག་ཕན་ཚུན་མཐོང་ཙམ་གྱི་ཚོད་ཟེར་ཚོད་ཟེར་དེ་ཚོད་དུ་བྱ་དགོས། དེ་ལ་བྱིང་རྒོད་བཅོས་སླ་བའི་གནད་ཡོད། བྱས་ཙང། བྱིང་རྒོད་བཅོས་དགོས་ཀྱི་ཡོད་རེད་བ་ང་ཚོ་སྒོམ་དུས་སྒང་ལ་བྱིང་བ་དང་རྒོད་པ་དེ་གི་གནད་ཅིག་རེད་དེ་མིག་འདུག་སེ་བྱེད་སྟངས་དེ་བྱིང་རྒོད་བཅོས་ཡག་གི་གནད་ཅིག་བར་སྣང་ལ་བལྟས་བསྡད་ན་རྒོད་པ་ཡོང་ཡག་གི་ཉེན་ཁ་ཡོག་རེད་འདི་ནི། མིག་བཙུམ་བསྡད་ན་བྱིང་བ་ཡོང་ཡག་གི་ཉེན་ཁ་ཡོག་རེད་རོ། ད་དེ་མིག་བཙུམ་བསྡད་ན་གང་ཟག་ཅིག་སྒོམ་རྒྱག་གི་ཡོད་ན་གཉིད་ཁུག་གི་ཡོད་ན་ཧ་མ་གོ་བ་བྱས། དང་པོ་སྒོམ་རྒྱག་ག་བྱས་གང་ཙམ་ཅིག་དེ་འདྲས། བྱས་ཡོང་འདུག་བ། འོ་དེ་བྱིང་བ་རེད་མིག་བཙུམ་བསྡད་ཡོད་ཙང།

དེ་ནས། ལྟ་སྟངས་མིག་ནམ་མཁའ་ལ་བལྟ་བ་སོགས་ཀྱང་གསུངས་ཡོད་ཀྱང་རང་ལུགས་ལ་དེ་ལྟར་མི་བྱ། ཕྲག་པ་གཉིས་མཐོ་དམན་མེད་པར་ཐད་ཀར་འཇོག་པ་སྟེ་རྣམ་སྣང་གི་ཆོས་བདུན་ཡིན། ད་ཕྲག་པ་གཉིས་འདི་ཁ་ཐུག་ཁོ་རང་ཆེ་དང་པོ་ནས་ཁ་ཐུག་ཡོད་ཡོད་ག་རེ་བ་དང་ཁ་ཤས་ཕྲག་པ་དང་པོ་ནས་ཀྱོག་ཏུ་ཡོད་ན་དེ་ག་རེད་མ་གཏོགས་འདི་ཕྲག་པ་ཁ་ཐུག་ཡོད་ཡོད་རེད་ཡོད་པ་དེ་ག་རང་འདུག་ཞེས་བྱ་རྒྱུ་རེད། རང་ལུགས་ལ་དེ་ལྟར་མི་བྱ། ག་ས། འདིར་ཆོས་བདུན་ཡིན་ཟེར། འདི་དག་ལ་རྫོགས་རིམ་གྱི་ཟབ་གནད་ཤིན་ཏུ་ཆེ་བ་ཡོད་ཀྱང་འདིར་བཤད་དུ་མི་རུང་གསུངས་པ་རེད། ད་འདི་ཚོ་ལས་དང་དོ་བི་ཀའི་རྫོགས་རིམ་དང་སྦྱར་ནས་བི་ཀའི་ཟབ་གནད་ཞེ་དྲག་ཡོད་བཤད་ཡ་ཡོད་རེད་དེ་ད་བི་ཀའི་དབང་ཐོབ་མ་ཐོབ་དང་འོ་ད་དེ་འདྲའི་གི་ཡོད་པ་ཡིན་དུས་དེ་ཚོ་ད་ལྟ་ལམ་སར་བཤད་ན་འགྲིག་གི་མ་རེད། དོན་དག་དེ་ག་རེ་ཟེར་ན་མ་སྨིན་གསང་སྒྲོག་རེད་ཡ་དང་དེ་གི་སྣོད་མིན་ལ་ཨ་ནི་གསང་བ་བསྟན་ཆོག་གི་མ་རེད་ཟེར་དེ་གོ་དགོས་གོ་ད་དོན་དག་རེད་དེ། འདིར་བཤད་དུ་མི་རུང། ལུས་གནད་ཤིན་ཏུ་གལ་ཆེ་བ་ནི་ལྷོ་བྲག་མར་པ་མར་པས་ལྷོ་བྲག་མར་པ་ལོ་ཙཱ་བས་གསུངས་པ་རེད་བོད་ཀྱི་སྒོམ་ཐམས་ཅད་བསྡོམས་ཀྱང། ང་མར་པ་ལོ་ཙཱའི་འདུག་ལུགས་གཅིག་པུ་ལ་མི་དོ་ཞེས་གསུངས་པ་ལྟར་རེད། སྒོམ་ཐམས་ཅད་སྡོམ་གྱི་ཡིན་ནའི་དཔེ་མར་པ་ལོ་ཙཱ་བའི་བཞུགས་སྟངས་གཅིག་དོ་གི་མེད། དེ་སྔོན་གྱི་བོད་ཚུལ་གྱི་སྒོམ་དེར་བ་ད་མར་པ་ལོ་ཙཱའི་གོང་གི་དཔེ་སྒོམ་ཐམས་ཅད་བསྡོམས་པ་ལས་ཀྱང་ཨ་ནི་མར་པ་ལོ་ཙཱའི་བཞུགས་སྟངས་ཅིག་དོགས། བྱས་ཙང་དཔེ་སྐད་བསྡད་སྟངས་དེ་ཞེ་དྲག་གལ་ཆེན་པོ་ཡིན་པ་སྒོམ་རྒྱག་པའི་སྒང་ལ་བསྡད་སྟངས་དེ།

ཟེར་ཞུས་ཡོད་རེད་པ་ད་མཉམ་བཞག་བྱས་ནས་རེད་དེ་རྣམ་སྣང་གི་ཆོས་གསུང་འོད་དཔག་མེད་ཀྱི་ཆོས་མ་གསུང་བ་བྱས། མིང་མ་བཏགས་པ་བྱས་ཆོས་བྱས་ནས་རྣམ་སྣང་གི་ཆོས་གསུང་དགོས་ཡ་ག་རེ་རེད་ཟེར་ན། འོ་འདི་ནི་སངས་རྒྱས་རྣམ་པར་སྣང་མཛད་དེ་གཟུགས་ཕུང་རྣམ་པར་དག་པའི་དག་བྱ། ཕུང་པོ་ལྔའི་ནང་ནས་གཟུགས་ཀྱི་ཕུང་པོ་རྣམ་པར་དག་པའི་དག་ཆ་དེ་ལ་སངས་རྒྱས་རྣམ་སྣང་རྣམ་པར་སྣང་མཛད་རེད་བ། ཨོ་བྱས་ཙང་ད་གཟུགས་ཕུང་སོ་སོའི་ཕུང་པོ་དེ་འདུག་ལུགས་ཀྱི་ཐོག་ནས་སྡུག་སྲན་བྱས་ནས་བསྐལ་ད་བརྩོན་པ་འདྲ་པོ་བྱས་དཀའ་ལས་རྒྱབ་ཡོང་དུས་དེ་གི་ལག་རྗེས་ལ་ཨ་ན་གཟུགས་ཕུང་རྣམ་པར་དག་ནས་ལུས་ཀྱི་དཀའ་ལས་རྒྱབ་སྟེ་ལུས་ཀྱི་སྡིག་པ་དག་སེ་བྱས་ཨོ་དེ་ན་ད་གི་ཨ་ན་དེ་གི་ལག་རྗེས་ལ་གཟུགས་ཕུང་རྣམ་པར་དག་པའི་དག་ཆ་སངས་རྒྱས་རྣམ་པར་སྣང་མཛད་ཀྱི་སྐུ་འགྲུབ་ཀྱི་རེད་དེ་ཡིན་ད་དེ་ལ་རྣམ་སྣང་གི་ཆོས་སུ་བཏགས་དགོས་ཡ་ད་དེ་རེད་གསུངས་པ་རེད། བྱ་བ་ཡིན་པས་དེའི་ཆ་ནས་གསུངས་པ་ཡིན། ཆོས་བརྒྱད་པ་དབུགས་བགྲང་བ་ནི། ད་ཆོས་བདུན་ནམ་བརྒྱད་ཟེར་གྱི་བརྒྱད་པ་དེ་དབུགས་བགྲང་ཡ་དེ་རེད། དབུགས་བགྲང་ཡ་དེ་གཙོ་སེམས་མི་དགེ་བ་དང་མཚུངས་ལྡན་དུ་སོང་འདུག་ན། ད་དུ་བསམ་བློ་བཏང་ཡོང་དུས་སོ་སོ་གི་སེམས་ཅིག་ཡོད་རེད་བ་གཙོ་སེམས། གཙོ་བོ་སོ་སོའི་སེམས་དེ་མི་དགེ་བ་དང་མཚུངས་ལྡན་དུ་རེད་འདུག་ན། མི་དགེ་བའི་དབང་དུ་འགྲོ་འདུག་ན་ད་མཚུངས་ལྡན་ཟེར་ན་མི་དགེ་བའི་དབང་ལ་ཤོར་ཏེ་འདུག་ན་དཔེར་ན་མི་དགེ་བ་འདོད་ཆགས་ཀྱི་དབང་དུ་ཤོར་བསྡད་པ་འདྲ་པོ་ཁོང་ཁྲོ་ལངས་བསྡད་ཡ་འདྲ་པོ་དང་འོ་ད་དེ་འདྲའི་གི་བི་གའི་དབང་དུ་ཤོར་འདུག་ན། འོ་འདི་ནི་གཙོ་སེམས་མི་དགེ་བ་དང་མཚུངས་ལྡན་དུ་སོང་འདུག་ན་དགེ་སེམས་ཁྱད་པར་ཅན་གསལ་ཐེབས་དཀའ་བ། མི་དགེ་བ་མི་དགེ་བའི་དབང་དུ་འགྲོ་གི་འགྲོ་གི་ལམ་སང་དགེ་སེམས་ཁྱད་པར་ཅན་གསལ་བཏབ་ཡས་དཀའ་ལས་ཁག་པོ་ཅིག་རེད་ར་བ་ད། ཁོང་ཁྲོ་ཟ་གི་ཟ་གི་པི་ཀའི་རེ་བ་དང་གདོང་པོ་དམར་ཆུལ་ཆུལ་བྱེད་པའི་འདར་སིག་སིག་སིག་སིག་བྱེད་ནས་ལམ་སང་ད་ག་དེ་ནི་མ་སེམས་ཅན་ཐམས་ཅད་ཟེར། ལེ་ལར་ཁ་ཁོར་བྱེད་རེ་བ་དང་ཁ་ནས་ཐོན་གི་མ་རེད་པ་ད། བྱས་ཙང་ཁོང་ཁྲོ་དྲག་པོ་ལངས་བཞིན་པའི་སྐབས་མ་སེམས་ཅན་ཐམས་ཅད་ཅེས་སེམས་བསྐྱེད་གསལ་འདེབས་ཁུལ་བྱས་ཀྱང་ཕྱོགས་ཙམ་ཡང་གསལ་འདེབས་མི་ནུས་པ་ལྟར་རེད། པ་ད། དེས་ན་སེམས་མི་དགེ་བ་དང་མཚུངས་ལྡན་དུ་སོང་འདུག་ན་རེ་ཞིག་དགེ་སེམས་གསལ་འདེབས་མི་བྱ་བར། ལུང་མ་བསྟན་གྱི་སེམས་སུ་འགྱུར་བར་བྱེད་དེ། ཟེར་ད་སེམས་དགེ། བག་ལ། མ་དག། ལམ་སང་ད་ག་མི་དགེ་བའི་སེམས་ཤུགས་ཆེན་པོ་ཡོད་ན་ལམ་སང་དགེ་སེམས་བྱས་ན། ཁོ་གཉིས་ཁ་གཏད་རེད་ཀྱི། ཁ་གཏད་ཡིན་ཙང། ལམ་སང་དེ་ཡོང་གི་མ་རེད། དེ་ཡིན་ཙང་མི་དགེ་བའི་སེམས་དེ་མར་ཉམས་བཅུག།

འདྲ་བ་དང། དེ་ཡང་སེམས་ལུང་མ་བསྟན་ཞེས་པ་དགེ་བ་དང་མི་དགེ་བ་གང་དུ་ཡང་མ་སོང་བ། སྣམ་བུ་དྲི། སྣམ་བུ་དཀར་པོ་དྲི་མ་མེད་པ་ལྟ་བུ་ལ་ཟེར་བ་ཡིན། དེས་ན་དབུགས་བགྲངས་ནས་སེམས་ལུང་མ་བསྟན་དུ་སྒྱུར་ལུགས་ཇི་ལྟར་ཡིན་སྙམ་ན། བློ་ཁ་ནང་དུ་ཕྱོགས་ནས་ཀུན་སློང་ལ་བརྟགས་པ་བརྟགས་པས་འདོད་ཆགས་དང་ཞེ་སྡང་སོགས་ཀྱི་དབང་དུ་སོང་འདུག་ན། ད་དེ་ནས་དབུགས་སྣ་བུག་ནས། སོ་སོའི་དབུགས་དེ་བརྟག་དགོས་རེད་པ་ད། དབུགས་ལ་བསམ་བློ་བཏང་ནས། ཨ་ནི་སྣ་བུག་ནས་དབུགས་བཏང་པའི་སྒང་ལ་དབུགས། སྣ་བུག་ནས་སྒྲ་ཅན་དང། ཤུགས་ཅན། སྒྲ་ཅན་ཟེར་བའི་སྒང་ལ་དབུགས་ཕར་བཏང་ཚུར་བཏང་བའི་སྒང་ལ་སོ་རོ་སོ་རོ་བྱས་ཏེ། སྒྲ་ཡོད་ཉིད་འདྲ་བ་ཅིག་རོ། བྱས་ཙང་དེ་འདྲའི་མིན་པ། སྒྲ་ཅན་དང། ཨ་ནི་ཤུགས་ཅན་ཟེར་བའི་སྒང་ལ་དཔེ་འཐེན་ནས་དཔེ་ཤུགས་བརྒྱབ་ནས་ཕར་དབུགས། སོ་སོ་རང་བཞིན་གྱི་དབུགས་ཕར་འོང་ཚུར་འོང་ཅིག་ཡོད་ར་བ། དེ་མ་ཟད་པའི་དང་དུ་ཆེད་མངགས་ཀྱིས་དབུགས་ཕར་བཏང་ཚུར་བཏང་བྱས་ཏེ། ཤུགས་བརྒྱབ་ནས།

འོག་ཏུ་ཟིན་ནས་ཁུག་པ་གཉིས་གསུམ་བཞི་ལྔ་དྲུག་ཁུག་པ་བདུན། བརྒྱད་ཁུག་པ་དགུ་ཁུག་པ་བཅུ་བཅུ་གཅིག་ཁུག་པ་བཅོ་ལྔ་ཁུག་པ་ཉི་ཤུ་རྩ་གཅིག་སོགས་བར་དུ་ཕར་བགྲངས་ནས། སོགས་བགྲང་ཕྲེང་ལ་མི་བགྲང་བར་ཟེར། ཕྲེང་བ་གཅིག་ལ་དུ་བ་གྲངས་ཀ་བཏང་མ་བསྡད་པ་བྱས་སེམས་ཀྱིས་བགྲང་དགོས་རེད། གཅིག་རེད་སོང་གཉིས་རེད་སོང་གསུམ་རེད་སོང། ཉི་ཤུ་རྩ་གཅིག་བར་དུ་བཙུགས་བྱེད་ཀྱི་ཡིན་ན། དེ་ནས་བགྲངས་པས་སོ་སྐྱེའི་བློ་གཅིག་གིས་འཛིན་སྟངས་གཉིས་ལ་འཇུག་མི་ནུས་པས། སེམས་ཅན་རྣམས་ནི་རྣམ་པར་ཤེས་པའི་རྒྱུན་རེ་རེ་བ་དང་བོ་སྟེ། འཇུག་མི་ནུས་པས་ཆགས་སོགས་ཞི་ནས་སེམས་ལུང་མ་བསྟན་དུ་འགྱུར་འོང། ཟེར་ཨ་དེ་སེམས་ལ་མགོ་སྐོར་འདྲ་བོ་བཏང་བ་ཡིན་ཙང་ད་གིན་ཁོང་ཁྲོ་ཞེ་པོ་ལངས་བསྡད་འདྲ་བོ་དང་དེ་འདྲ་ཅིག་ཡོད་པ་ཡིན་ན་དེ་མར་ཞི་འགྲོ་གི་རེད།

དབུགས་གཏོང་བའི་ཚེ་རང་རྒྱུད་ཀྱི་ཉོན་མོངས་རྣམས་འོད་ནག་པོའི་རྣམ་པ་དང། དེ་ནས་རྔུབ་པའི་ཚེ། རྒྱལ་བ་སྲས་བཅས་ཀྱི་བྱིན་རླབས་འོད་དཀར་པོའི་རྣམ་པ་ནང་དུ་ཞུགས་པ། རྒྱལ་བ་སྲས་དང་བཅས་པའི་དེ་ནས་སྐུ་གསུང་ཐུགས་ཀྱི་བྱིན་རླབས་དེ་ཚོ་འོད་དཀར་པོའི་རྣམ་པ་བྱས་ནས་དེ་ནས། ནང་ལ་ཚུར་ཞུགས་སོང་བསམ་པ་བྱས། སོ་སོ་ལ་ཞུགས་ནས་དཔེ་བྱིན་གྱིས་བརླབས་སོང་བསམ་པ་བྱས། ད་སོ་སོའི་དང་པོ་དང་པོ་དཔེ་དེ་འདྲའི་བློ་ཁོག་ཆེན་པོ་མེད་པ་ཡིན་ན་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་ལ་བློ་སྦྱང་བསྡད་པ་རེ་བ་ད། ཡིན་ཙང་སེམས་ཅན་གྱི་རྒྱུད་ཀྱི་ཉོན་མོངས་དེ་ཚོ་ཚུར་བླང་ཐུབ་ཀྱི་མེད་པ་ཡིན་ན་རང་རྒྱུད་ཀྱི་ཉོན་མོངས་དེ་ཚོ་ཕར་ཕྱི་ལོགས་ལ་ཕར་ཕྱིན་སོང་བསམ་པ་བྱས། གར་སོང་ཆ་མེད་འདྲ་བོ། ཕར་ཕྱིན་སོང་བསམ་པ་བྱས། རེ་བ་ད། ཉོན་མོངས་ནི་འོད་ནག་པོའི་རྣམ་པ་དང། རྔུབ་པའི་ཚེ་རྒྱལ་བ་སྲས་བཅས་ཀྱི་བྱིན་རླབས་འོད་དཀར་པོའི་རྣམ་པ། ནང་དུ་ཞུགས་པའི་མོས་པ་བྱ་བར་གསུངས་པ་ནི། འདི་ནི་བོགས་འདོན་ཙམ་ལས་ངེས་པར་དགོས་པ་མིན་ཟེར་དེ་གལ་ཆེན་པོ་མ་རེད་བོགས་འདོན་པ་ཅིག་རེད། འོ་ད་དེ་ནི་བོགས་འདོན་པ་མ་གཏོགས་ཡིན་གཅིག་མིན་གཅིག་ད་འོད་དེ་བསམ་བློ་མ་བཏང་ན་འགྲིག་གི་རེད་གལ་ཆེ་ད་ལྟ་ག་རེ་རེད་ཟེར་ན་དབུགས་བགྲང་ཡས་དེ་གལ་ཆེན་པོ་རེད། ག་རེ་ཟེར་ན་བི་ཀའི་ཁོང་ཁྲོ་ལངས་དེ་ཡང་མི་དགེ་བའི་སེམས་དེ་མར་བི་ཀའི་བག་ལ་ཞ་དགོས་ར་བ་དེའི་དོན་དག་རེད་མ་གཏོགས་དེ་ཡིན་ཙང་དབུགས་བགྲང་ཡས་དེ་བོགས་འདོན་ཙམ་ལས་ངེས་པར་དགོས་པ་མིན་ཟེར་དེ་ལྟར་ལུང་མ་བསྟན་དུ་གྱུར་ནས་དགེ་སེམས་གསལ་འདེབས་སླ་བ་བདག་གི་བླ་མ་རིན་པོ་ཆེས་དཔེ་འདི་ལྟར་གསུངས་ཏེ། དགུན་དུས་གནམ་གྲང་སྒང་ཞིག་ལ། དགུན་ཁ་གནམ་ཞེ་དྲག་ཏུ་གྲང་མོ་ཡོད་པའི་སྒང་ཅིག་ལ། གངས་བཏང་ནས་དཔེ། འཁྱགས་པ་བྱས་ནས་དཔེ་གྲང་མོ་ཡོད་པའི་སྒང་ཅིག་ལ། རང་གི་གདན་གཅིག་ལས་མེད་པའི་སྟེང་དུ། གདན་གཅིག་ལས་མེད་པ་བྱས་བསྡད་ས་དེ། སྐྱིད་པའི་གདན་འདྲ་བོ་གདན་གཅིག་མ་གཏོགས་མེད་པ་བྱས། སྟེང་དུ། དེའི་སྟེང་དུ་མི་ཞིག་འདུག་ན། ད་སོ་སོ་བསྡད་ས་ཡོག་མ་ར་བ་ལ་གྲང་མོ་ནི་ཞེ་དྲག་ར་བ་ད་བསྡད་འདུག་ན་ད་མི་དེ་བི་གའི་ལོངས་ཤིག་བཙན་ཐབས་སུ་ཇི་ཙམ་བསླངས་ཀྱང་མི་ལང་ན་ཟེར་ཁོ་ལང་གི་མ་ར་བ་ད་ཁོ་རང་ལ་གདན་དགོས་ཀྱི་ཡོག་ར་གདན་དགོས་ཀྱི་ཡོག་ར་བ་ད་གནམ་གྲང་མོ་ཡིན་ཙང་ཁོ་དང་པོ་བསྡད་ཚར་ར་བ་སྔོན་ལ་བསྡད་ཚར་ཡིན་ཙང་མི་བསྡད་ཚར་ཡིན་ཙང་ད་སོ་སོ་རྗེས་ལ་དེ་ནས་སླེབས་ཡོང་དུས་འོ་ད་ཁྱེད་རང་ཡར་ལོངས་ང་བསྡད་དགོས་བྱས་ན་ཁོ་ཉན་གི་མ་ར་རྒྱ་འདྲེ་ཐུག་འགྲོ་གི་ར་བ་ད། ད་དེ་འདྲའི་བཙན་པོ་མ་བྱེད་པ་བྱས་ད་ཁོ་མགོ་སྐོར་བཏང་ནས། ར་བ་ད། དེ་ནས། ལོངས་ཞེས་མི་བརྗོད་པར་ཕར་ཙམ་ན་ལྟད་མོ་ཆེན་པོ་ཞིག་འདུག་ཅེས་བརྗོད་ནས། རང་ལྟ་བར་འགྲོ་ཁུལ་བྱས་ནས་ཁོ་ཡར་ལངས་ནས་འོང་བས་དེ་མ་ཐག་སྟན་གྱི་སྟེང་དུ་རང་བསྡད་ན

དཔེ་དེ་བཞིན་དུ་བྱས་པས། དཔེ་དེ་བཞིན་དུ་དེ་ནི། སེམས་ལ་ཆགས་སོགས་མི་དགེ་བ་དང་བཅས་པའི་སྐབས་སུ། ནི་ཨུ་ཚུགས་བྱས་པས་འགོག་དཀའ་ཞིང་ཟེར་སོ་སོ་པའི་ཁོང་ཁྲོ་རུ་བྱིས་པ་གྱིས་ལང་བ་དང་གཅིག་ག་ལ། ཁ་ཐུག་ཁོ་རང་པའི་དེ་ག་རང་ཨུ་ཚུགས་བྱས་པས་བཀག་ཐུབ་ཡ་ཁག་པོ་ཡོག་རེད་ཟེར། ད་དབུགས་དང་ནི་གོ་གོ་དང། དུ་བྱས་རྗེས་བཅུག་ནས་ད་ད་འགེལ་ཏེ། དེ་ནི། ཨུ་ཚུགས་བྱས་ཀྱང་འགོག་དཀའ་ཞིང་དེ་བས་དབུགས་འགྲོ་འོང་ལ་སེམས་གཏད་ན་དེ་ལ་མགོ་འཁོར་ནས་ཉོན་མོངས་ཁོ་ཞི་ནས་དགེ་སེམས་གསལ་འདེབས་བདེ་བ་ཡིན་ནོ། ཡང་སེམས་མི་དགེ་བ་དང་མཚུངས་ལྡན་དུ་མ་སོང་བར་དགེ་སེམས་གསལ་འདེབས་སླ་ན་དབུགས་བགྲང་བ་ངེས་པར་མི་དགོས་པས། དབུགས་བགྲང་ཡ་དེ་དང་པོ་ནས་སོ་སོའི་སེམས་དེ་དགེ་སེམས་ཀྱི་མངོན་དུ་གྱུར་སྡོད་ཡོད་ན་དབུགས་བགྲང་དགོས་ཡ་ཡོད་མ་རེད། འདི་ནི

དབུགས་བགྲང་དགོས་མིན་ཇི་ལྟར་ཡང་ཐུན་གྱི་འགོར་དགེ་སེམས་ཁྱད་པར་ཅན་གསལ་འདེབས་དགོས་པ་ཡིན་པས་དེ་ཡང་དགེ་སྦྱོར་ཇི་འདྲ་ཞིག་བྱས་ཀྱང་ཐོག་མར་ཀུན་སློང་བཅོས་པ་གལ་ཆེ་སྟེ། རྗེ་བཙུན་ཙོང་ཁ་པ་ཆེན་པོས་བོད་ཀྱི་སྒོམ་ཆེན་རྣམས་ལ་སྒོམ་གྱི་གནད་ལས་བརྩམས་པའི་དྲི་བ་ལྷག་བསམ་རབ་དཀར་དུ། སྒོམ་གྱི་མགོ་རྒྱ་གར་གྱི་སྐད་དང་འདྲ་བ་དེ་གང་ཡིན་ཞེས་དྲི་བ་མཛད་པར་རྗེ་བཙུན་བློ་བཟང་ཆོས་རྒྱན་གྱིས་དྲིས་ལན་བློ་བཟང་བཞད་པའི་སྒྲ་དབྱངས་ལས། སྒོམ་རྣམས་ཀུན་གྱི་དང་པོའི་མགོ། རྒྱ་གར་སྐད་མཚུངས་རང་རྒྱུད་ལ་ལེགས་པར་བརྟག་པ་ཡིན་ནོ་ཞེས་ཟླ་མེད་བླ་མ་ཁྱོད་ཀྱིས་བཞེད་ཅེས་གསུངས་པ་ལྟར་སྒོམ་ཐམས་ཅད་ཀྱི་ཐོག་མར་ཀུན་སློང་བཅོས་པ་འདི་ཤིན་ཏུ་གལ་ཆེ་སྟེ། ཤིན་ཏུ་གལ་ཆེ་སྟེ། མདོ་ལས། ཆོས་རྣམས་ཐམས་ཅད་རྐྱེན་ཡིན་ཏེ་འདུན་པའི་རྩ་ལ་རབ་ཏུ་གནས། ཞེས་དང། སློབ་དཔོན་ཀླུ་སྒྲུབ་ཀྱིས་ཀྱང་འདོད་ཆགས་ཞེ་སྡང་གཏི་མུག་གསུམ། དེས་བསྐྱེད་ལས་ནི་མི་དགེ་བ་མ་ཆགས་མི་སྡང་གཏི་མུག་མེད། དེས་བསྐྱེད་ལས་ནི་དགེ་བའོ་ཞེས་དང། ཇོ་བོ་ཆེན་པོས། རྩ་བ་དུག་ཡིན་ན་ཡལ་ག་དང་ལོ་མའང་དུག། རྩ་བ་སྨན་ཡིན་ན་ཡལ་ག་དང་ལོ་མའང་སྨན། སྨན་དུ་ཡོད་པ་བཞིན་དུ་རྩ་བ་འདོད་ཆགས་ཞེ་སྡང་གཏི་མུག་ལ་ཅི་བྱེད་མི་དགེ་བ་ཡིན། ཞེས་གསུངས་པ་དང་ཀུན་སློང། ཉོན་མོངས་སོགས་ཀྱིས་ཀུན་ནས་བསླངས་ཏེ་ཐོས་བསམ་སྒོམ་སོགས་བྱས་ཀྱང་འབྲས་བུ་རྣམ་སྨིན་ཡིད་དུ་མི་འོང་བ་ཆེན་པོ་འབྱིན་ཅིང་དགེ་སེམས་བཟང་པོས་ཀུན་ནས་བསླངས་ན་སྲོག་གཅོད་སོགས་ཀྱི་མི་དགེ་བ་བྱས་ཀྱང་ཚོགས་རླབས་པོ་ཆེ་རྫོགས་པ་ཡོད་དེ། སྔོན་སྟོན་པ་སློབ་པ་ལམ་གྱི་གནས་སྐབས་སུ། དེད་དཔོན་སྙིང་སྟོབས་ཆེན་པོར་སྐྱེ་བ་སྐྱེ་བ་བཞེས་པའི་ཚེ། ཚོང་པ་ལྔ་བརྒྱ་དང་མཉམ་དུ་རྒྱ་མཚོར་ཞུགས་པ་རིན་པོ་ཆེ་ལོན་ནས་ཚུར་ཕེབས་པའི་ཚེ་མི་ནག་མདུང་ཐུང་ཅན་ཞེས་པའི་གཡོན་ཅན་ཞིག་གིས་ཚོང་པ་ལྔ་བརྒྱ་གསོད་པར་བསམས་པ་ན་དེད་དཔོན་གྱིས་གནས་སྐབས་ཚོང་པ་ལྔ་བརྒྱའི་སྲོག་བསྐྱབ་པ་དང་ཕུགས་མི་ནག་མདུང་ཐུང་ཅན་ངན་སོང་ལས་སྐྱོབ་པའི་ཕྱིར་སྙིང་རྗེ་ཆེན་པོས་བསྒྲལ་བར་མཛད་པས་བསྐལ་ཆེན་བཞི་ཁྲིའི་ཚོགས་བསྡུམས་པར་གསུངས། དེ་ཡང་སྲོག་གཅོད་ཀྱི་ལས་ཁོ་རང་གི་འབྲས་བུ་རྫོགས་པ་མི་སྲིད་ཀྱང་ཀུན་སློང་སྙིང་རྗེ་སྟོབས་ཆེན་པོ་དེའི་འབྲས་བུས་ཚོགས་རླབས་ཆེན་རྫོགས་པ་རེད།

སྦྱོར་བའི་ཆོས། དངོས་གཞི་ཇི་ལྟར་བྱ་བ་མཇུག་ཏུ་ཇི་ལྟར་བྱ་བ། ད་དང་པོ་སྦྱོར་བའི་ཆོས་དེར་བཤེས་གཉེན་བསྟེན་ཚུལ་གྱི་བི་གའི་སྦྱོར་བའི་ཆོས་དེ་ལ་སྦྱོར་བའི་ཆོས་དྲུག། དང་པོ་གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་པ། སོ་སོའི་བི་གའི་འདོད་པ་ལྟར། དེ་ནས་གནས་ཁང་དེར་བི་གའི་བྱི་དོར་ཡག་པོ་བྱས། བྱི་ཟེར་བའི་སྒང་ལ་ཕར་ཕྱི་བདར་བཏང་ཡག་དེ་རེད་གད་སྙིགས་དེ་ཚོ་ཕར། དོར་ཟེར་བའི་སྒང་ལ་གད་སྙིགས་དེ་རུག་རུག་བྱས་ནས་ཨ་ནི་ཕར་གཡུག་ཡ་དེ་རེད། དེ་གི་ལག་རྗེས་མི་འདྲ་བ་གཉིས་བཞག་གི་ཡོད།

ཐུབ་ཡག་གིས། ཨ་ནི་ལག་རྗེས་དེ་བཞག་གི་རེད། བར་ཆད་མེད་ལམ་དང་རྣམ་གྲོལ་ལམ་ཐོབ་ཡག་གི་ལག་རྗེས། གང་ཅིའི་ལམ་བདེན། འོ་ད། ལམ་བདེན་པའི་སོ་སོའི་རྒྱུད་ལ་སྐྱེ་ཡག་གི། དེ་ནི་ལག་རྗེས་དེ་བཞག་གི་ཡོད་རེད། བྱི་དོར་བྱེད་ཡག་དེ་རེད། འོ་ད། ཚིག་དེ་ལ་པའི་གད་ཕྱིས་བྱེད་དགོས་རེད་མ་གསུངས་པ་བྱས། འོ་ད། གང་ཅིའི་བྱི་དོར་བྱེད་གསུངས་ཡག་དེ་འོ་དེ་རེད། བྱས་ཙང་འདི་དེ་ནི། བླ་མ་གསེར་གླིང་པའི་ཕྱག་བཞེས་དང་གཙོ་བོ། མདོའི་སྐབས་སུ། རེད། འོ་ད་བྱང་ཆུབ་སེམས་དཔའ་ས་ཕྱོགས་གཙང་མར་སྐྱིལ་མོ་ཀྲུང་བཅས་ཏེ་གསུང་ཡག་གི་འོ་ད་ཁུངས་དེ་ཚོ་དེ་ཚོ་རེད། ཨ་ནི་ད་ལྟ་ལམ་ཆུང་འཕགས་པ་ལམ་ཆུང་པའི་དེ་ནས་ལོ་རྒྱུས་ཤིག་འདུག་བ། ལོ་རྒྱུས་ཤིག་འདུག་བ་དེ་ཚོ་ཁུངས་རེད། འོ་ད་དེ་ནི་རྟག་ཏུ་ངུའི་པའི་གི་རྣམ་ཐར་དེ་ཚོ་དེ་ཁུངས་རེད། ཡིན་གཅིག་མིན་གཅིག་པའི་གི་སོ་སོའི་པའི་གི་ཆོས་བྱེད་ས་གནས་ཁང་ག་འདྲ་ཅིག་ཡིན་པ་ཡིན་ན་འོ་དེ་གཙང་མ་ཡག་པོ་ཅིག་བྱེད། དེ་བྱས་པ་ཡིན་ན། ཕན་ཡོན་བི་གའི་རང་གི་སེམས་དང་བ། གཞན་གྱི་སེམས་དང་བ། འོ་ད་དེ་ནས་བི་གའི། མཛེས་པའི་ལས་གསོག་ཡ། ལྷ་རྣམས་དགའ་བར་འགྱུར་བ། ལུས་ཞིག་ནས་ལྷ་ཡུལ་དུ་སྐྱེ་བ། དག་པའི་ཞིང་དག་ཞིང་དུ་སྐྱེ་ཡ། འོ་དེ་འདྲའི་གི་བི་གའི་ཕན་ཡོན་ལྔ། ལྷག་པར་དུ་ཡང་བི་གའི། དེ་ནི་འདི་ཡིན་པ། དེ་ནི་བི་གའི། ཞིང་སྦྱོང་ཡ། རེད་པ་ད་ཞིང་སྦྱོང་ཡ་གི་བི་གའི་ལག་རྗེས་འགྲོ་གི་ཡོད་རེད། ཞིང་སྦྱོང་ཡག་གི་ལག་རྗེས་འགྲོ་ཡག་འདྲ་བ་ཨོ་འདུག་སེ་རེད་དེ་ཡིན་ཙང་གནས་ཁང་དེ་བྱི་དོར་བྱེད་ཡག་དེ་ཉི་མ་རྟག་པར་ཨོ་འདུག་སེ་བྱེད་དགོས་རེད་བྱི་དོར། གནས་ཁང་བྱི་དོར་བྱས་ལ་ད་སྐུ་གསུང་ཐུགས་ཀྱི་རྟེན་བཀྲམ། སྐུ་གསུང་ཐུགས་ཀྱི་རྟེན་མང་ཉུང་ག་འདྲ་ཅིག་ཡིན་པ་ཡིན་ན་དཔེར་ན་བི་གའི་ད་བསྟན་པའི་བདག་པོ། མཚོན་དོན་གྱི་བི་གའི་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས། ཨོ་ད་དེ་ནས་རང་གི་རྩ་བའི་བླ་མ་དྲན་ཡག་གི་ཆེད་དུ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་དེ་ནས། སྐུ། ད་མང་པོ་བྱུང་བ་ཡིན་ན་ག་ཚད་བྱུང་ན་ཡང་འགྲིག་གི་རེད་ཆད་པ་ཆད་ཡོད་མ་རེད་སྐུ་གསུང་ཐུགས་རྟེན་འོ་ད་རྒྱལ་བ་སྲས་དང་བཅས་པའི་པའི་སྐུ་བརྙན་ག་འདྲ་ཅིག་ཡོད་ན་ཡང་འགྲིག་གི་རེད། ཨ་ནི་གསུང་རྟེན་དེ་ལ། རོ་བདག། ཨ་ནི་བཀའ་འགྱུར་བསྟན་འགྱུར། དེ་འདྲའི་མང་པོ་ཡོང་གི་མི་འདུག་ན་བི་གའི། བི་གའི་བརྒྱད་སྟོང་པ། འོ་ད་བྱང་ཆུབ་ལམ་རིམ་ཆེན་མོ་མདོ་སྡུད་པ། འོ་ད་ག་འདྲ་ཅིག་ཡོད་ན་ཡང་འགྲིག་གི་རེད། གསུང་གི། རེད་པ་ད་རིགས་ག་འདྲ་ཅིག་ཡོད་ན། ཐུགས་རྟེན་དེ་ལ་དེ་ནི་མཆོད་རྟེན། མཆོད་རྟེན་རག་གི་མེད་ན་ཡང་དེ་ནི་ཚ་ཚ། འོ་ད་དེ་མེད་ན་ཡང་དེ་ནི་དྲིལ་བུ། རྡོ་རྗེ་དྲིལ་བུ་དེ་བད་གའི་ཐུགས་ཀྱི་རྟེན་རེད། ཨོ་རེད། རྡོ་རྗེ་དྲིལ་བུ་དེ་ཐུགས་རྟེན་རེད། ཨོ། འོ་དེ་དྲིལ། ཨ་ནི་སྒྲིག་སྟངས་དེ་བད་གའི་བླ་མ་ཡི་དམ་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ། ཟེར་ཡག་ཅིག། ཨོ་དེ་དཔའ་དོད་སྒྲིག་རྒྱུ་རེད། བླ་མ་མཆོད་པའི་ཚོགས་ཞིང་ནང། བླ་མ་ནས་མི་ཁའི་སྲུང་མ་ཡན་ཆད་བར་མ་ཆད་དུ་སྒང་ག་ཐུགས་རྒྱུད་གཅིག་པ། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་སྤྲུལ་པ་ཤ་སྟག་རེད། སྤྲུལ་པ་མིན་པ་ཚོགས་ཞིང་ནང་ལ་ཡོད་མ་རེད། མེད་པ་ཡིན་ཙང་ཡིན་ན་ཡང་སྒྲིག་ཡོང་དུས་གོ་རིམ་འགྲིག་དགོས་རེད། གོ་རིམ་བྱས་ནས་ཁོ་ན། རེད་པ་ད་བླ་མ་བྱས་ཡི་དམ་བྱས་དེ་ནི་བག་འདུག་སེ་སྒྲིག་རྒྱུ་རེད། ཡང་ཁ་ཤས་ཁ་ཤས་ཆེ་ཆུང་གི་དབང་གིས་ཁ་ཤས་སྐུ་གཟུགས་ཆེ་པོ་ཡོད་དེ་བ་ཁ་ཤས་ཆུང་ཆུང་ཡོད་ཨ་ནི་གཙོ་བོ་སྒྲིག་དགོས་ས་དེ་ཨ་ནི་མ་ཤོང་པ་བྱས། ཆུང་ཆུང་མ་གཏོགས་མ་ཤོང་ན་ཨ་ནི་དེ་འགྲིག་གི་ཡང་གནད་འགག་ཡོད་མ་རེད་གཙོ་བོ་གཙོ་བོ་སོ་སོའི་ཀུན་སློང་གི་རེད་མ་གཏོགས་ཕར་ཕྱོགས་ཀྱི་ངོས་ནས་རྟོགས་པ་མཐོ་དམན་གང་ཡང་ཡོད་མ་རེད། ཡང། ཡང་ཕར་ཕྱོགས་དེ་རྟོགས་པ་མཐོ་དམན་རེ་ཞིབ་པོ་ཅིག་ཡོད་ཀྱི་རེད་བསམ་ཡང་དེ་འདྲའི་གོ་ནོར་ཐེབས་གི་རེད། ཚོགས་ཞིང་ནང་ལ་རྟོགས་པ་མཐོ་དམན་ག་གེ་ཡོད་མ་རེད། ཡིན་ན་སོ་སོའི་ངོས་ནས་བས་ཡག་ཉེས་འདྲ་པོ་ཅིག་བརྩི། བསམ་བློ་གཏང་རྒྱུ་ཡོད་མ་རེད་བ་ད། ཨོ་དོ་སེམས་དང་དཀའ་སྤྱད་གོ་རིམ་དང་མཐུན་པའི་བས་ཕར་སྒྲིག། དེ་མ་གཏོགས། འཇིག་རྟེན་རང་ག་བའི། ཅིག་ཡུལ་ལྷ་གཞི་བདག་བཙན་རྒྱལ་པོ་ཟེར་འདྲ་པོ་ཅིག་རེད་པ་ད་ཨོ་དེ་ཚོ་པའི་ཡར་མཐོ་ས་ཡར་བཞག་ཅིག་གཙོ་བོ་ཅིག་ལ་ཕར་བཞག་ཨོ་ནི་སངས་རྒྱས་བྱང་སེམས་བླ་མའི་སྐུ་དེ་ཚོ་པ་འོག་ལ་མར་བཞག་རེད་པ་ད་ཅིག་རྫུ་འཕྲུལ་རེ་ཅིག་བསྟན་རྒྱུ་མེད་བསམ་བླ་མ་ལ་ད་རེད་པ་ད་དགེ་བའི་བཤེས་གཉེན་རེད་ང་ཚོ་སོ་སོ་དང་གཅིག་པ་ཡིན་བསམ། དེ་ཡིན་ཙང་བག་ཁུག་ཁུག་ཅིག་ལ་ཕར་བཞག་བླ་མའི་སྐུ་ད་ཨོ་དེ་ཚོ་ཨ་ནི་དེ་འདྲ་བྱེད་རྒྱུ་མེད་རེད་གཙོ་བོ་སོ་སོའི་ཀུན་སློང་ལོག་པ། སྐུ་གསུང་ཐུགས་ཀྱི་རྟེན་བཀྲམས། ཡིན་གཅིག་མིན་གཅིག་མང་པོ་དགོས་མ་རེད་ཁྱེད་ཚོས་ཡག་པོ་གོ་བ་བྱེད་རོགས་བྱེད་ད་སྐུ་གསུང་ཐུགས་ཀྱི་རྟེན་བཀྲམས་ནི་དེ་ཉིན་དང་པོ་དེ་རེད་ད་ཉི་མ་རྟག་པར་རྟེན་དེ་བཀྲམས་ཆོག་རྒྱག་དགོས་མ་རེད་ཨ་ནི་དེའི་ཚབ་དེ་ལ་མཇལ་དགོས་རེད་སོ་སོའི་མཆོད་ཁང་ཡིན་རྒྱུས་ཡོད་ཡིན་བསམ་པ་བྱེད་རྒྱུ་ཡོད་མ་རེད་ཨ་ནི་ཉི་མ་རྟག་པར་ཞོགས་ཀས་མཇལ། རེད་པ་ད་མཇལ་བའི་སྒང་ལ་ཨ་ནི་བསོད་ནམས་རེ་རེ་བསགས་ཀྱི་ཡོད་རེད་དེ་བཞིན་གཤེགས་པའི་སྐུ་བི་གའི་མཇལ་ཡོང་དུས་བསོད་ནམས་རེ་རེ། བདེ་གཤེགས་སྐུའི་གཟུགས་རེད་པ་ད་རྩིག་ངོས་བྲིས་པ་ལ་ཁྲོས་བཞིན་པ་ཡི་སེམས་ཀྱིས་བལྟས་ན་ཡང་འོ་ད་གསུང་གི་འདུག་པ་ད། པའི་རེད་པ་ད། ཕན་ཡོན་ཆེན་པོ་གསུང་གི་འདུག་པ་བ་དེ་རྣམ་དག་གི་བའི་མཇལ་ནས་རྒྱས་པའི་ཡིན་ནས་སོ་སོའི་སྐུ་གསུང་ཐུགས་རྟེན་དེ་ཚོ་དེ་དངོས་ཡིན་བསམ་པ་བྱས་སངས་རྒྱས་ཀྱི་སྐུ་མཇལ་རུང་སངས་རྒྱས་དངོས་གནས་ཡིན་བསམ་པ། འོ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་དེ་ནི་སྐུ་མཇལ་ཡོང་དུས་དེ་དངོས་གནས་ཡིན་བ་རྩ་བའི་བླ་མ་པའི་ངོ་བོ་དབྱེར་མེད་ཡིན་བསམ་པ་བྱས་ནས་འོ་ད་མཇལ་ན། འོ་ན་དེ་དང་དེ་འདྲ་བའི་བི་ག་བྱིན་རླབས་དེ་ཐོབ་གི་རེད། སོ་སོ་ལ། རྗེ་ཡབ་དེ་བྱིན་རླབས་ཐོབ་ཡག་གི་ཆེད་དུ་ད་མཇལ་གི་ཡོད་རེད་བ། ངོ་ཐུག་བྱས། ད་དེ་ནས་སྐུ་གསུང་ཐུགས་ཀྱི་རྟེན་བཀྲམ། ད་དེ་ནས་མཆོད་པ་གཡོ་མེད་པར་བཀོད་པ་མཛེས་པར་བཤམས། གཡོ་དེ་ལ་རྒྱུའི་གཡོ། ཀུན་སློང་གི་གཡོ་རྒྱུའི་གཡོ་དེ། འདི་ནི། འདི་ཡིན་པ་རབ་ཏུ་བྱུང་བ་ཚོ་ལོག་འཚོ་ལྔ། ད་འདི་ནི་རྙེད་བི་ཀའི་སྐར་ཚོགས་ར། འདི་ནི་གཞོགས་སློང་དང། རྙེད་པས་རྙེད་པ་འཚོལ་ཡག་དང་ཐོབ་ཀྱིས་འཇལ་བ་དང། ད་ཁ་གསག་དང། འདི་ནི་ཚུལ་འཆོས་དང། དེ་འདྲས་ཀྱི་ཐོག་ནས་འདི་ནི་མཆོད་པའི་རྫས་བསྒྲུབ་བྱ་བ་མ་ཡིན་པ། ལུགས་དང་མཐུན་པའི་ཐོག་ནས་བི་ཀ་ད་སོ་སོའི་བི་ཀའི་མཆོད་པའི་རྫས་བྱུང་ན། དེ་ཡང་ཕུལ་དགོས་རེད། ཨོ་དེ་རེད། ཨ་ནི། ཁྱིམ་པ་ཚོ་ཡིན་ནས། ཨ་ནི་བི་ཁའི་ག་རེ་ཡིན་ན། བྲེ་ལོག་དང་སྲང་ལོག་དང། ད། ལུང་པའི་ཁྲིམས་དང་མི་མཐུན་པས་ལོ་ད། སོ་སོ་སོ་སོའི་ལུང་པ་ག་རེ་ཡིན་ན་དེ་དང་ཁྲིམས་དང་མི་འགལ་བའི་ཐོག་ནས་ད། ལོངས་སྤྱོད་བྱུང་ན། ཨོ་དེ། ཡ། དཀོན་མཆོག་ལ་མཆོད་པའི་རྫས་ཕུལ་ན། ཨ་ནི་ཕན་ཡོན་ཡོང་གི་རེད། ཁྲིམས་དང་འགལ་བའི་ཐོག་ནས་བི་གའི་ཕུལ་ད་རྒྱུ་ནོར་སྒྲུབ་བྱ་ཅན་ཡིན་ན་དེ་དཀོན་མཆོག་ཕུལ་ན་ཕན་ཡོན་ལས་ཉེས་དམིགས་ཡོང་གི་རེད་གསུང་ཡག་འདྲ་བ་དེ་འདྲ་རེད་ད་ནང་དུ་བྱས་ནས་ད་དེ་ནས་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་མཆོད་པ་གཡོ་མེད་ད་ཀུན་སློང་གི་གཡོ་ཅིག་ཡོད་རེད་བ་ད་འོ་ད་དེ་ནས་རྒྱུའི་གཡོ་དེ་འགྲིག་སོང་བ་ན་མཆོད་པའི་རྫས་ཀྱི་སྒྲུབ་ཡག་གི་རྒྱུ་ཡི་གཡོ་དེ་དང་ཀུན་སློང་གི་གཡོ་དེ་ལ་དེ་ནི། བི་གའི། བི་གའི་ཁ་སོ་ད་ཀུན་སློང་བི་གའི་བྱང་ཆུབ་ཀྱི། ད་ཀུན་སློང་དྲི་མ་ཅན་ཚེ་འདི་གིས་ཀུན་ནས་བསླངས་ཏེ་འཇིག་རྟེན་ཆོས་བརྒྱད་ཀྱི་བི་གའི་ཀུན་ནས་བསླངས་ཏེ། ད་མཆོད་པ་ཕུལ་བ་ཡིན་ན་ཀུན་སློང་གི་གཡོ་ཆགས་རེད། འཇིག་རྟེན་ཆོས་བརྒྱད། སོ་སོའི་ཅི་འདོད་བི་གའི་ཅི་གིས་འདོད་པ་དང་འཇིག་རྟེན་ཆོས་བརྒྱད་དེ་རེད་བ་ད་བདེ་བ་འདོད་སྡུག་བསྔལ་མི་འདོད་ཟེར་གྱི་རེད། བདེ་བ་བྱུང་ན། སྐྱིད་པོ་བྱུང་ན་སྡུག་བསྔལ་མ་བྱུང་ན་ཅིག་མཐོང་གོ་ས་ར་ཅིག་རག་ན་རེ་བ་ད་བསམ་ཡག་འདྲ་བོ་ཅིག་རྙེད་པ་བྱུང་ན་བསམ་ཡག་འདྲ་བོ་ཅིག་ཨོ་ད་དེ་ཚོ་སྒང་ག་འཇིག་རྟེན་ཆོས་བརྒྱད་ཆགས་བསྡད་ཡོད་རེད་སྙན་པོ་པའི་སྐད་གྲགས་བྱུང་ན་བསམ་ཡག་འདྲ་བོ་ཨོ་ད་དེ་འདྲའི་ཆེད་དུ་ད་དེ་གང་ཇི་བའི་འཇིག་རྟེན་ཆོས་བརྒྱད་ཚེ་འདི་སྣང་གིས་ཀུན་ནས་བསླངས་ཏེ་ད་བྱས་ན་འདི་ནས་གཡོ་ཆགས་འགྲོ་གི་ཡོད་རེད་དེ་མ་ཡིན་པ་བྱས་ད། ཀུན་སློང་བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་ཐོག་ནས་ད། མཆོད་པ་ཕུལ་དགོས་རེད་ཟེར། མཆོད་པ་གཡོ་མེད་པ་ཨ་ནི་བཀོད་པ་མཛེས་པར་བཤམ། བཀོད་པ་དེ་བས་གང་མཛེས་མཛེས་བྱས་ནས། ཡོན་ཆབ་ཕུལ་བ་ཡིན་ན་ཡོན་ཆབ་དྲང་པོ་བྱས་པ་ཕུལ། ཕུལ་བའི་སྒང་ལ་གཙང་མ་ཡག་པོ་བྱས། ལག་པ་ཡག་པོ་ཁྲུས་ཕྱིས། ཨ་ནི་སྟོང་པ་བསྒྲིགས་ན་འགྲིག་གི་མ་རེད་དེ་ཡིན་ཙང།

བཅུ། ཨ་ནི་ཚུལ་ཁྲིམས་འཆལ་ཡོང་བ་འདྲ་པོ་འོ་དེ་འདྲ་ཡོང་གི་ཡོད་རེད་དེ་ཡིན་ད་སྤུས་དག་པོ་གངས་ཅན་པའི་བྱང་ཆུབ་ལམ་རིམ་བླ་མས་གསུངས་པ་ནང་དག་ཏག་ཏག་པོ་གི་བྱེད་དགོས་རེད། འོ་དེ་རེད། ཡོན་ཆབ་ཕུལ་བ་ཡིན་ན་ད་མཆོད་པ་དེ་དང་འདྲ་བའི་མཆོད་པ་ག་འདྲ་ཕུལ་བ་ཡིན་ན།

ཡང་དེའི་སྒང་ལ་འདི་ནི་རབ་བརྟན། དེའི་སྒང་ལ་འདི་ནི་གཡུང་དྲུང་ཆོས་སྐོར་བྲི། ཨ་ནི་དེའི་སྒང་ལ་རྩྭ་དུར་བ་དང། ཨ་ནི་ག་རེ་ཡིན་ནམ་འདི་ནི། ཀུ་ཤ་དེ་ཚོ་དེ་ནི་རྩེ་མོ་ནང་དུ་བསྟན་རྩ་བ་ཕྱི་ལ་བསྟན་འདུག་སེ་བྱས་རྩེ་མོ་འདུག་སེ་རེད་པ་ད་བསྟན་ནས་འདུག་སེ་བཞག། ཨ་ནི་དེའི་སྒང་དེ་ལ་ཡང་གདན་ག་རེ་ཡིན་ནམ་བྱས་ད་དེའི་སྒང་དེ་དེ་ནི་སོ་སོ་རབ་ཏུ་བྱུང་བ་ཡིན་ན་གདིང་བ་བཏིང། གདིང་བ། འོ་ད་གདིང་བ་བཏིང། འོ་ད་དེ་ནི་རྒྱབ་ཏོག་ཙམ་མཐོ་མདུན་ཏོག་ཙམ་དམའ་བ་བྱས། ཨོ་དེའི་སྒང་ལ་དེ་ནི་སོ་སོ་རབ་བྱུང་ན་དེ་ནི་རྡོ་རྗེ་སྐྱིལ་ཀྲུང་རེད། ཡིན་ན་ཡང་རྡོ་རྗེ་སྐྱིལ་ཀྲུང་ཡིན་གཅིག་མིན་གཅིག་དགོས་ཡ་མ་རེད་རྫོགས་རིམ་སྐབས་འདྲ་བོ་དེ་འདྲས་མིན་ན། ད་ཨཱ་ཕྱེད་པའི་སྐྱིལ་ཀྲུང་ཕྱེད་པ་སེམས་དཔའི་སྐྱིལ་ཀྲུང། ཨོ་དེ་འདྲས་བྱས་ནས་དཔེར་རྐང་པ་བཅང་ནས་རྐང་པ་ནད་པ་ཡིན་ན་ནི་རྐང་པ་བསྐུམ་ཡ་མེད་མཁན་ཡིན་ན་ནི་རྐང་པ་མ་བསྐུམ་ནས་བསྡད་ན་མར་བསྡད་རུང་བསྡད་རེད་པ་ཀོ་བསྡད་བྱས་ཆོག་རེད་པ་ད། དེ་མ་གཏོགས་རྐང་པ་ཆག་ན་ནི་མི་འགྲིག།

མཐེ་བོ་འདུག་སེ་སྦྱར་མཐེ་བོ་རྩེ་སྦྱར་ཡ་དེ་གི་དེ་ནི་བྱང་ཆུབ་སེམས་ཀྱི་རྩ་དེ་འདུག་བྱས་ནས་ཡོད་ཡིན་ཙང་ཨ་ནི་མཐེ་བོ་ལ་འདུག་བྱས་ག་ལ་ཨ་ནི་རྩ་དེ་མཉེན་པོ་ཆགས་ཀྱི་རེད་དྲོད་མཐེ་བོ་ལ་དྲོད་སླེབས་པ་རེད་རེད་པ་ད་མཐེ་བོ་ལ་དྲོད་ལྷག་པར་དུ་ཡང་དཔེར་ལུང་པ་གྲང་མོ་དེ་ཚོ་ཡིན་ན་རེད་པ་ད་ལག་པ་ལག་པ་ཐུག་ན་ལག་པ་ལ་དྲོད་ཚུར་སླེབས་ཡོང་བ་ལག་པ་འདུག་བྱས་ནས་ག་ལ་ལག་ཚ་པོ་ཆགས་ནས་འོ་དེ་རེད། དྲོད་སླེབས་པ་དེ་ཧ་གོ་གི་རེད་ཚ་བ་ལུང་པ་ལ་དྲོད་སླེབས་པ་དེ་ཧ། ཁ་ཤས་གོ་གི་ཡོད་འགྲོ་ཡང་མ་གཏོགས་མཐེ་བོ་ལ་དྲོད་སླེབས་ཡོད་རེད་འོ་དོ། མཐེ་བོ་ལ་དྲོད་སླེབས་ནས་རྩ་དེ་མཉེན་པོ་ཆགས་གི་ཡོད་ཡིན་འདྲ་ད་གང་ཅི། ཁྲག་དེ་རྒྱུག་གི་ཡོད་འདྲ་འདུག་བྱས། དེ་དེ་ནས། ཨ་ནི་བི་ཀའི་སོ་དང་མཆུ་རང་བབས་སུ་བཞག། སོ་དང། མཆུ་དེ་ཚོ་བི་ཀའི་རང་བབས་སུ་བཞག། ལྕེ་རྩེ་དེ་རྐན་ལ་གཏུག། རེད། རེད་དེ། ལྕེ་རྩེ་རྐན་ལ་ཤུགས་ཆེན་པོ་དགོས་མ་རེད། ཤུགས་ཆེན་པོ་བྱས་ན་ཕན་ཡོང་གི་མ་རེད་ཡང་ལྷོད་ལྷོད་བྱས་ནས་ཕར་ཐུག་ཙམ་བྱས། ཨོ་དེ་གི་དེ་ནས་ཁ་ཆུ་འཛག་ཡ་འདྲ་བོ་དང་མིད་པ་སྐམ་ཡོང་བ་འདྲ་བོ་དང་ཨོ་དེ་ཚོ་ཕན་གི་ཡོད་རེད་མི་ཡོང་ཡ་ཨོ་འདུག་སེ་རེད། དེ་ནས་མགོ་དེ་དཔེར་ཏོག་ཙམ་མར་དགུག་ཙམ་བྱས་ཞེ་དྲག་དགུག་གི་བྱས་དགོས་མ་རེད། དགུག་ཙམ་བྱེད་བྱེད་འདི་གནོན་ཙམ་བྱེད་ཨོལ་མདུད་འདི་གནོན་ཙམ་བྱེད་མིག་སྣ་རྩེ་ལ་ཕབས་སྣ་གི་གཞོགས་གཡས་གཡོན་གྱི་ཁ་ཐུག་ནས་མར་ཨ་ནི་མདུན་ཨོ་ད་ཁ་ཐུག་ནས་མར་འདུག་སེ་བྱེད་ན་སོ་སོའི་མདུན་ཅོག་ཙེ་གི་ཟུར་འདྲ་བོ་ཅིག་ལ་ཁིག་རེ་བ་ལ་ཨོ་འདི་འདྲ་ཅིག་ལ་མར་བྱེད་ནས་ཁོ་མིག་ཁོ་རང་སྒོམ་རྒྱག་ཡ་དེ་མིག་གིས་མཐོང་ཡ་དེ་སྒོམ་པ་མ་རེད་ཨོ་ད་སྒོམ་རྒྱག་ཡ་དེ་ཡིད་ལ་སྒོམ་དགོས་ཨོ་ད།

ཡིད་ཤེས་ཀྱིས་སྒོམ་རྒྱག་དགོས། ཇི་ལྟར་མིག་དེ་ཀའི་བི་ཀའི་དབུ་མཐོང་མི་མཐོང་ངོ་མིག་ལ་མཐོང་ཡ་དེ་སྒོམ་ཡང་གལ་མ་རེད་དུ་ཟེར་ཅི། དོན་དག་བསམ་བློ་བེ་ཀའི་རེད་པ་ད་ཐོས་པའི་དོན་ག་རེ་སྒོམ་དགོས་ཡོད་ན་ཐོས་བསམ་གྱི་དོན་དག་ཅིག་རོ་སྒོམ་ཡ་འོ་དེ་བཤེས་གཉེན་བསྟེན་ཚུལ་ཡིན་ན་བླ་མ་སངས་རྒྱས་ཡིན་པ་སྒོམ་དགོས་ཡོད་ན་བླ་མ་འོ་དེ་དེ་རེད་དལ་འབྱོར་རྙེད་དཀའ་འཆི་བ་མི་རྟག་པ་ག་རེ་སྒོམ་དགོས་ཡོད་ན་ཡིད་ལ་སྒོམ་རྒྱུ་རེད། མིག་སྣ་རྩེ་ལ་ཕབ་ཟེར་བ་དེ་རེད། འདི་སོང་ཨ། ཨ་ནི་སྐེད་པ་བེ་གེ་ཡ། མདའ་ནང་བདག་གི་བའི་དྲང་མོ་བྱེད་ཨ་ཤ་སྐེད་པ། ཨ་ནི་ཕྲག་པ་གཡས་གཡོན་དེ། ཀྱོག་ཀྱོག་མ་བྱས་པ་བཤད་འདུག། རྒོད་ཀྱི་གཤོག་པ་ནང་ལ་ཕར་འདུག་བགྲད། དང་དུ་དུ་བྱེད་ཀྱི་ཡིན་ན་འདི་ཚོའི་ལྷགས་པ་རྒྱག་ཡ་འདྲ་པོ་ལྟོས་སུ་ཡོང་གི་རེད་བསིལ་པོ་འདྲ་པོ། ལག་པ་ཕར་འདུག་བྱས་ན། འདི་འོག་ནས་ཕར། ཨ་འགྲོ་བྱེད་འདི་ནི། རྐང་པ་ལག་པ་སྐེད་པ་གསུམ་ཟེར་དེ་རེད། སོ་མཆུ་ལྕེ་རྣམས་སྡོམ་པས་བཞི། འདི་རེད་པ་ད་ཨོ་ད་དེ་རེད། རྣམ་སྣང་གི་ཆོས་དྲུག། ད་དེ་ནས་དེའི་སྒང་དེ་ལ་དེ་ནས་སོ་སོའི། ཀུན་སློང་དེ་མི་དགེ་བའི་དབང་དུ་འགྲོ་སོང་ན། རླུང། བགྲང་ཡ་དེ་རེད་དབུགས་བགྲང་ཡ་དེ་རེད་དབུགས། ཕར་ཕྱིན་སོང་ཚུར་རྔུབས་སོང་ད་ཚར་གཅིག་རེད་སོང་གཉིས་རེད་སོང་གསུམ་རེད་སོང་དེ་འདྲ་བྱས་ནས། དབུགས་ཉི་ཤུ་རྩ་གཅིག་ཕར་བགྲངས་ནས། ཀུན་སློང་མི་དགེ་བ་དེ་མར་མེད་པ་ཆགས་སོང་ན།

རེད་པ་ད། དེ་ནས་སྤྱིར་འཆི་བ་ངེས་ཤིང་ནམ་འཆི་ལ་ངེས་པ་མེད་པ། འཆི་བའི་ཚེ། ད་ཤི་ནས། ངན་འགྲོ་མི་སྐྱེ་བའི་གདིང་ཡོད་རེད་པས། ད་རང་བློ་རང་ལ་ལྐོག་ཏུ་མ་གྱུར་པ་ཡིན་ཙང་རེད་པ་ད། ཁ་ཕར་སློག་ནས་ཕར་ཕྱོགས་ཕི་ཀའི། ཨ་ནི་ངན་འགྲོ་སྐྱེ་གི་རེད་པས་ཡར་སྐྱེ་གི་རེད་པས་བསམ་བློ་མ་བཏང་པ་བྱས་སོ་སོ་སོ་སོ། འོ་ད་ཆོས་བཤད་མཁན་ནི་ཆོས་ཉན་མཁན་ཚང་མ་སོ་སོ་སོ་སོ་ལ་ཁ་སློག་ནས། འོ་ད་དེ་ནས་ད་ད་ལྟ་ཤི་བ་ཡིན་ན་ངན་སོང་ལ་མི་སྐྱེ་བ། སོ་སོ་ལ་གདིང་ཡོད་པས་ཟེར་ན་ད་ཕལ་ཆེར། རེ་ཟུང་རེ་ཟུང་ཡིན་འགྲོ་མ་གཏོགས་དཀོན་པོ་ཞེ་དྲག་དཀའ་ལས་ཁག་པོ་ཞེ་དྲག་ཡིན་པ་རེད་རེད་པ། ཤི་ནས་ངན་འགྲོར་མི་སྐྱེའི་གདིང་མེད་ཅིང་དེ་ག་རེ་ཡིན་ཟེར་ན་དཔེར་ན་ངན་སོང་དུ་མི་སྐྱེ་བའི་ཕྱོགས་ལ་བཟོད་པ་ཐོབ་པ་དེ། སྦྱོར་ལམ་བཟོད་པ་ཐོབ་དགོས་རེད་པ།

འོ་ད་ལས་དང། ལེགས་པའི་བསམ། བསམ་གྱིས་མི་ཁྱབ་པའི་དབང་གིས་བའི། བརྩེ་བའི་བདག་ཉིད་ཅན་ཡང་བའི་དུད་འགྲོ་ལ་བའི། སྐྱེ་བ་བཞེས་དགོས་ཡ་དེ་འདྲའི་ཡོང་གི་ཡོད་རེད། རེད་པ་ད། བྱང་ཆུབ་སེམས་དཔའ་ཚོ་ཡོང་གི་ཡོད་ན་ད། ང་ཚོ་སྐྱེ་བོ་ཕལ་པ་ད། ད་ཤི་ནས་ངན་འགྲོར་མི་སྐྱེའི་གདིང་མེད་ཅིང། དེ་ཡིན་ཙང་ད། ངན་འགྲོ་ལ་མི་སྐྱེ་བའི་གདིང་ཡོད་མ་རེད། སྐྱེ་ཡ་ཕལ་ཆེར་ཐག་ཆོད་འགྲོ་གི་ཡོད་རེད། སྐྱེ་འགྲོ་སྐྱེ་འགྲོ་བྱེད་ཀྱི་ཡོད་རེད། རེད་པ་ད། སོ་སོའི་རོགས་པ་མང་ཆེ་མང་ཆེ་བ་ཅིག་ནི་ངན་སོང་ལ་སྐྱེས་ཚར་རེད། འོ་ད་རེད་པ་ད་སྐྱེས་ཚར་རེད། འོ་ད་དེ་ནས་ད་སོ་སོ་སྐྱེ་འགྲོ་སྐྱེ་འགྲོ་འདྲ་བོ་ཅིག་རེད་པ། ཡོད་པའི་སྒང་དེ་ལ་ད་ངན་སོང་གི་པའི་འཇིགས་པ་ལས་སྐྱོབ་ཡག་གི་ཐབས་དེ་ལ་ནི་སྐྱབས་ཅིག་བཙལ་དགོས་ཀྱི་ཡོད་རེད། ཨོ་ད་སྐྱབས་པའི་སྐྱབས་གནས་བླ་མ་དཀོན་མཆོག་གསུམ་སྐྱབས་འགྲོ་ཡག་པོ་གཅིག་མ་བྱས་པ་ལ་ཨ་ནི་ངན་སོང་གི་འཇིགས་པ་ལས་ཐར་ཐུབ་ཀྱི་ཡོད་མ་རེད་དེ་ཡིན་ཙང་ཤི་ནས་ངན་འགྲོར་མི་སྐྱེའི་གདེང་མེད་ཅིང་དེ་ཡི་འཇིགས་སྐྱོབ་དཀོན་མཆོག་གསུམ་དུ་ངེས་ཨོ་ད་སྐྱབས་སུ་འགྲོ་ས་གི་ཡུལ་དེ་པའི་བླ་མ་དཀོན་མཆོག་གསུམ་ལས་གཞན་པ་གཅིག་ཡོད་མ་རེད་དེའི་ནང་ལ་མ་ཚང་པ་གཅིག་མེད་པ་རེད་རེད་བ་ད་ཨོ་ད་དེ་ནི་དེ་ཡིན་དུས་གང་ལ་དཀོན་མཆོག་གསུམ་ལ་ཕེབས་ཀི་སྐྱབས་བྱེད་སྐྱབས་བཅོལ་སྐྱབས་བཅོལ་བ་ཙམ་གྱིས་མ་ཟད་པས་ཨ་ནི་དཀོན་མཆོག་གསུམ་གི་བསླབ་བྱ་དེ་ཡང་དཀར་ནག་ལས་འབྲས་ལེགས་བསམས་ནས་བླང་དོར་ཚུལ་བཞིན་སྒྲུབ་ལ་རག་ལས་སོ། ཨོ་ད་བླང་དོར་དེ་ཕར། ཚུར་བླང་དགོས་ཡ་ཕར་དོར་དགོས་ཡ་དེ་མ་ནོར་བ། ཨོ་ད་དེ་རིགས་པས་ཆ་ཚང་བ་ཅིག་བྱས་ནས་པའི་བླང་དོར་བྱེད་དགོས་རེད། དེ་འདྲས་ཅིག་བྱུང་པ་ཡིན་ན་ད་མིའི་ལུས་རྟེན་ཐོབ་པའི་པའི་དལ་བའི་རྟེན་ལ་སྙིང་པོ། ཨོ་ད་ལོན་ཐུབ་པ་ཅིག་ཡོང་གི་ཡོད་རེད། དེ་ཡིན་ད་དེ་འདྲས་ཀྱི་པའི་བླང་དོར་མ་ནོར་བ། ལམ་གྱི་རིམ་པ་པའི་སོ་སོའི། སྒྲུབ་པ་ལ་དེ་ནི་ཤེས་དགོས་རེད་བ་ད་དེ་ཡིན་དུས་ཆོས་བྱང་ཆུབ་ལམ་གྱི་རིམ་པ་འདི་ལྟ་བུ་ཐོས་པ་ལ་རག་ལས་པ། ཆོས་བྱང་ཆུབ་ལམ་གྱི་རིམ་པ་འདི་ལྟ་བུ་མ་ཐོས་ན་ཨོ་ད་དེ་འདྲའི་གི་བའི་བླང་དོར་བའི་ལམ་གྱི་རིམ་པ་དེ་ཚོ་དེ་གའི་རེད་བ་ད་སོ་སོའི་བདེ་བླག་དུ་བའི་ལག་ཏུ་བའི་བླང་མི་ཐུབ་པ་འདྲ་པོ་དེ་འདྲའི་ཡིན་པ་ཡིན་དུས། ད་དེ་ནི་བའི་མ་གྱུར་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་དོན་དུ་ཨོ་ད་དེ་ནི་སངས་རྒྱས་ཀྱི་གོ།